ཨ་ཐ་བ་ཨོ་ཏི་ཤེས་པ་དེ་བཞིན་ཀུན་ལ་བློས། བདག་ཅི་འདྲ་བ་དེ་འདྲ་སེམས་ཅན་ཐམས་ཅད་སེམས་ཅན་ཐམས་ཅད་དེ་འདྲ་ཆོས་ཀུན་ཤེས་ཞེས། རིག་པ་འཕགས་འཕགས་འཕགས་ཚིག་ཏུ་རུང་བ། རིན་ཆེན་ཕྲེང་བ་ལས་སྐྱེས་བུ་ཆར། སྐྱེས་བུ་ས་མིན་ཆུ་མ་ཡིན་མེ་མིན་རླུང་མིན་ནམ་མཁའ་མིན་རྣམ་ཤེས་མ་ཡིན་ཀུན་མིན་ན་ཞེས་དེའི་གདགས་གཞི་རེ་རེ་བ་རྣམས་གང་ཟག་དེ་མ་ཡིན་པར་བཤད་པ་རེད་གདགས་གཞི་རེ་རེ་བ། འོ་ད་འདི་དེ་འདྲ་དེ་ཅི་ན་སྐྱེས་བུ་མ་ཡིན་པར་གསུངས་རེད་ད་ད་ང་ཚོ་སྐད་ཆ་བྱུང་བསམ་ཞིག་འདི་སྐྱེས་བུ་མ་ཡིན་པར་གསུང་གི་འདུག་ཨ་སྐྱེས་བུ་དེ་ས་མ་རེད་ཁོའི་གདགས་གཞི་བྱེད་པའི་ས་དེ་མ་རེད་ཆུ་མ་རེད་ཁོའི་གདགས་གཞི་བྱེད་པའི་རླུང་དེ་མ་རེད་ཁོའི་གདགས་གཞི་བྱེད་པའི་འབྱུང་བ་བཞི་ནི་མ་རེད་གསུངས་འདུག་ཨང། ཡིན་རྒྱུ་ཡིན་པ་རེད་ད་གང་ཅན་ཡོད་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་བཙལ་ཡོང་དུས་སུ་ཟེར་རེད་གང་སྐྱེས་བུ་ཞེས་པ་དེ་ཡི་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་ཁོའི་གདགས་གཞི་རེ་རེ་བ་དང་ཚོགས་པ་གང་ཡང་སྐྱེས་བུ་འདུག་གོ་མི་འདུག་གོ་རྩད་གཅོད་བྱེད་ཡོང་དུས་སུ། སྐྱེས་བུ་དེ་མེད་པར་རྟོགས་པ་རེད་བ་དེ་རྟོགས་ཡོང་དུས་སུ། དེ་རང་བཞིན་མེད་པར་རྟོགས་འགྲོ་བ་མ་རེད་བ་སྐྱེས་བུའི་སྟེང་དུ། སྐྱེས་བུ་དེ་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མི་རྙེད་པ་རྟོགས་ན་སྐྱེས་བུའི་སྟེང་དུ་རང་བཞིན་མེད་པ་རྟོགས་པ་ཡིན་པའི་ཕྱིར། ཡིན་ད། དེ་འདྲ་ས་མ་ཡིན་ཆུ་མ་ཡིན་ཟེར་གདགས་གཞི་རེ་རེ་བ་ནི་སྐྱེས་བུ་རེད་འདུག་མི་འདུག་བརྟག་དགོས་རེད། ཐ་མ་ལ། རྣམ་ཤེས་མ་ཡིན་ག་རེ་ཟེར། སྐྱེས་བུ་གང་དུ་འདུག་ཟེར། དེ་ལས་གཞན་ན་སྐྱེས་བུ་གང། ཟེར་དུས་སུ་ཡང། འོ་ན་དེ་རེ་རེ་བ་ན་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མི་རྙེད་ན། འོ་ན་སྐྱེས་བུ་ཟེར་རྒྱུ་ཡོད་པ་མ་རེད་ཟེར་ན། སྐྱེས་བུ་ཁམས་དྲུག་འདུས་པའི་ཕྱིར། དེར་བརྟེན། ཁམས་དྲུག་འདུས་པ་ལ་བརྟེན་ནས་བཏགས་ཙམ་ཟེར་དེ། ད་ཕུང་པོ་ལ་བརྟེན་ནས་བཏགས་ང་ཙམ་དེ་འདུག་ཟེར་རྒྱུ་རེད། རེད། ཕུང་པོ་ལ་བཏགས་པའི་ང་ཙམ་དེ་སྐྱེས་བུ་འདུག་ཟེར་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མེད་ན་ཡང་མེད་དེ། ཕུང་པོ་ལ་བཏགས་པའི་ང་ཙམ་དེ་ཡོད་པ་ཡིན་ཙང་སྐྱེས་བུ་ཁམས་དྲུག་འདུས་པའི་ཕྱིར་ཟེར། ཨོ། ཡང་དག་མ་ཡིན་ཇི་ལྟ་བ། ཟེར་སོང་ཙང། སྐྱེས་བུ་དེ། ཁམས་དྲུག་འདུས་པའི་ད། ཁམས་དྲུག་འདུས་པ་ཙམ་ལ་བཏགས་པའི་ང་ཙམ་དེ་སྐྱེས་བུ་རེད། ཡིན་ན་ཡང་དེ་འདྲ་བ་དེ་རང་བཞིན་གྱིས་མ་གྲུབ་པའམ། ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མི་རྙེད་པ་སྦྱར་ན་འགྲིག་ད་ཐ་སྙད་བཏགས་པའི་བཏགས་དོན་བཙལ་ན་མི་རྙེད་པ་དང་རང་བཞིན་མ་གྲུབ་པ་གཉིས་གཅིག་པར་འགྲོ་དགོས། འགྲོ་འདོད་རང་བཞིན།

རྒྱུ་མཚན་གོ། རང་བཞིན་མ་གྲུབ་རྒྱུ་མཚན་གོ། ཐ་སྙད་བཏགས་པའི་བཏགས་དོན་བཙལ་ན་རྙེད་ཡ་མི་འདུག་ཨང་ཟེར་ལབ་པ་ལ་དུས་ཀྱི། འདུས་ཕྱིར་ཟེར་ཡང་དག་མ་ཡིན། ཞེས་གསུངས་པའི་ཕྱིར། བྱང་ཆུབ་ལམ་རིམ་ཆེན་མོ་ལ་གཞི་གང་ཟག་དང་ཆོས་ཀྱི་སྟེང་དུ་ངེས་རྒྱུའི་བདག་མེད་ལ་ཕྲ་རགས་ཀྱི་ཁྱད་པར་མེད། ཅེས། མེད་ཡ་རེད་ག་རེད་ཟེར་ན་ཐང་རེད། རང་བཞིན་གང་ཟག་ཆོས་གང་དུ་རང་བཞིན་གྲུབ་པ་ཁོ་རང་ཁེགས་ཀྱི་རེད། རང་བཞིན་གྲུབ་པ་གོ། གང་ཟག་གི་སྟེང་དུ་ཁེགས་ན་གང་ཟག་གི་བདག་མེད་རེད། ཕུང་པོ་ལྟ་བུའི་སྟེང་དུ། སྟེང་དུ་ཁེགས་སོང་ན་ཨ་ནི་ཆོས་ཀྱི་བདག་མེད་ཕྲ་མོ་ཆགས་འགྲོ་བ་རེད། ཁྱད་པར་མེད་ཀྱང་ཁྱད་གཞིའི་གནད་ཀྱིས་གང་ཟག་གི་སྟེང་དུ་ངེས་སླ་ལ་ཆོས་ཀྱི་སྟེང་དུ་ངེས་དཀའ་བའི་ཕྱིར་ཏེ། དཔེར་ན། ཆོས་ཀྱི་བདག་མེད་མིག་སྣ་སོགས་ཀྱི་སྟེང་དུ་ངེས་དཀའ་ཞིང། གཟུགས་སོགས་ཀྱི་སྟེང་དུ་ངེས་སླ་བས། དེ་རྣམས་སྔ་མའི་སྟེང་དུ། འོ་བདག་མེད་གཏན་ལ་འབེབས་པའི་དཔེར་འཇོག་པ་བཞིན་ནོ། འདི་ཡང་གཏན་ཚིགས་མི་འདྲར་བཤད་དགོས་མ་རོ། ཆོས་ཀྱི་བདག་མེད་མིག་སྣ་སོགས་ཀྱི་སྟེང་དུ་ངེས་དཀའ། གཟུགས་སོགས་ཀྱི་སྟེང་དུ་ངེས་སླ་བས།

གཟུགས་ལ་སོགས་པ། གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་དེ་ཡང་རང་བཞིན་མ་གྲུབ་པ་ཆོས་ཀྱི་བདག་མེད་ཕྲ་མོ་ཡིན་པའི་ཕྱིར། ཡིན་ན་ཡང་སྔ་མའི་དཔེ་ལ་འགྲོ་བའོ་ག་རེ་རེད་ཟེར་ན། ཆོས་ཀྱི་བདག་མེད་ཕྲ་མོ་ཡིན་པར་འདྲ་ཡང་ཁོ་རང་ཉིད་ལ་ནང་གསེས་ཀྱི་ཁྱད་པར་འདུག་བ། ངེས་དཀའ་སླའི་ཁྱད་པར་འདུག་དེ་ཡོད་པ་དེ་ག་རེ་བྱས་འདུག་ཟེར་ན་ཁྱད་གཞིའི་གནད་ཀྱིས་ངེས་དཀའ་སླ་བྱུང་བ་རེད་བ། དེ་བྱུང་ན་གང་ཟག་གི་བདག་མེད་ཕྲ་མོ་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་ལ་ངེས་དཀའ་སླ་དེ་ཁྱད་གཞིའི་གནད་ཀྱིས་འགྲོ་གི་རེད། འདིའི་འགྲོ་བ་དེ་གཟུགས་བརྙན་དུ་བྱས་ན་ངེས་སླ་དེ་མིན་དུ་བྱས་ན་ངེས་དཀའ་བའི་སྐད་ཆ་ད་ག་རེ་མེད་དུ་ཡོང་བ་མ་རེད། དེ་ལྟ་འདི་དཔེར་ན་ཟས་འདི་བཤམས་བསྡད་ན་འདུག་བ། ཆོས་ཀྱི་བདག་མེད་མིག་རྣ་སོགས་ཀྱི་སྟེང་དུ་ངེས་དཀའ། གཟུགས་སོགས་ཀྱི་སྟེང་དུ་ངེས་སླ་བའི་ཕྱིར་ཟེར་གཟུང་བས་བསྡུས་པའི་ཆོས་རྣམས་ངེས་སླ་འཛིན་པས་བསྡུས་པའི་ཆོས་རྣམས་ངེས་དཀའ་བའི་ཕྱིར། དད་དང་མིག་རྣ་ལ་སོགས་པ་དེ་ཚོ་འཛིན་པས་བསྡུས་པའི་ཆོས་དང་རང་དང་ཨ་དང་དེའི་ལུགས་དེ་ལ་གང་ཅན། མིག་གིས་གཟུགས་མཐོང་བ་དེ་ཁས་ལེན་པ་རེད་མིག་གིས་གཟུགས་མཐོང་བ་དེ་ང་ཚོས་འཇིག་རྟེན་ན་གྲགས་པའི་ཕྱི་གསལ་སྐད་ཆ་སྦྱོར་བ་དེ་བཤད་རྒྱུ་མེད་ཡིན་པ་རེད་ཐལ་འགྱུར་བའི་ལུགས་ལ་མིག་གིས་གཟུགས་མཐོང་བ་ཁས་ལེན་གྱི་རེད་བྱས་ཙང་ཁོ་ཡུལ་ཅན་གྱི་རེད་དེར་མིག་དབང་ལ་སོགས་པ་དབང་པོ་ལྔ་པོ་དེ་ཡུལ་ཅན་རེད་དེ། ད་ཡིན་ན་འཛིན་པའི་ཆོས་རང་དང་ཨ་ལས་མ་ཡིན་ས་གང་ཅན། ཡིན་ན་ཡང། མིག་རྣ་ལ་སོགས་པ་དེ་ཚོ་དང། དཔེར་ན་མིག་དང། རང་མིག་གི་དབང་པོ་དང། ཁོའི་ཡུལ་གཟུགས་གཉིས་ཀྱི་ནང་ནས་བྱས་ན་ངེས་དཀའ་བ་དེ་གཟུགས་ཀྱི་སྐྱེ་མཆེད་ངེས་སླ་གི་ར་བ། མིག་གི་དབང་པོ་དེ་ང་རང་ལྟ་བུ་ལ་ཤིན་ཏུ་ཡང་ལྐོག་གྱུར་རེད་དེ་བྱས་ནས། ར་བ། ཁོའི་གཞལ་བྱ་གཟུགས་དེ་ང་རང་མཐོང་གི་འདུག་བ། བྱས་དུས་ད། སྟོང་གཞི་ཆོས་ཅན་གཉིས་པོ་དེ་ལ་ངེས་དཀའ་སླ་ཡོད་པ་ཡིན་དུས་ཁོའི་སྟེང་གི་སྟོང་ཉིད་ལ་ངེས་དཀའ་སླ་འགྲོ་དགོས་ཀྱི་འདུག་བ། དེ་འགྲོ་ན་སྔ་མའི་དཔེ་དེ་སྟེང་དུ་ཏག་ཏག་འགྲོ་དགོས་རེད། གདགས་གཞི་ཕུང་པོ་དང། གང་ཟག་གཉིས་ཀྱི་ནང་ནས་གང་ཟག་ངེས་སླ་བ་རེད། འོ་ཧོ། ཕུང་པོ་ངེས་དཀའ་བ་རེད་དེ་འདྲ་མ་ཤེས་པ་ཆེ་གང་ཟག་གི་སྟེང་དུ།

འོ་ད་ད་ག་རེ་གྲུབ་མཐའ་རང་རང་གི་འདོད་པ་ལྟར་གྱི་བལྟ་ཡུལ་རེ་ཞིག་སྟེང་དུ་དེའི་དོན་གང་ཟག་གི་སྟེང་དུ་རང་རྐྱ་ཐུབ་པའི་རྫས་ཡོད་གོ་བཀག་ན་ཡོང་ང་ར་བ། གང་ཟག་དེ་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པ་བཀག་ཡོང་ན་ཆ་ཤས་ལ་མ་ལྟོས་པར་ཟེར་བ་དང། འོ། རང་ཉིད་བློ་ཡུལ་དུ་བཟུང་བ་ལ་ཆོས་གཞན་བློ་ཡུལ་དུ་བཟུང་བ་ལ་ལྟོས་དགོས་པ་དེ་ཕ། ལྟོས་མི་དགོས་པ་དེ་ཁེགས་ནས་ལྟོས་དགོས་པ་ཞིག་བསམ་བློ་བཏང་ན་ཡོང་ང་ར་བ། ཡོང་ན། གང་ཟག་དེ་ཡ་གིའི་ཐ་སྙད་བཏགས་པའི་བཏགས་དོན་བཙལ་ཡུལ་ཟེར་ན་གང་ལ་ཡང་མ་ལྟོས་པའི་ཆོས་ཅིག་རེད་ཤག་བསམ་པའི་དེ་འདྲའི་བློ་དེ། ག་རེ་སོང་རེད་འཛིན་པར་དེ་ཁག་པོ་ཞིག་ཡོང་གི་མེད་ཡིན་པ་འདྲ།

གོ་རམ། མགོ་སྨོས་པ་ཙམ་གྱིས་གོ་ཉན་བགྱི་བར་རོ། ཡ་གའི་གར་ཡང་གོ། རྣམ་གྲངས་གོ་ཁ་སང། ཡུམ་དོན་སྒོ་གསུམ་དང་རྣམ་གྲངས་བཅུ་གཅིག་གི་སྒོ་ནས་གཏན་ལ་འབེབས་པར་བྱེད་པ་ལ་ཁ་ཆེ་མཆེ་བའི་སྡེ་དེ་ཤིང་རྟའི་སྲོལ་འབྱེད་ཡིན་ཟེར་ལ། ཡུམ་དོན་སྒོ་གསུམ་དུ་ཤོག་སེམས་ལྷད་པས་རེ་བ། མགོ་སྨོས་པ་ཙམ་གྱིས་གོ་ཐུབ་ནི་གཅིག། གཅིག་ལ་ཡང་འཁོར་ཁག། དེ་མིན་རོབ་ཅིག་བཤད་ན་གོ་ཐུབ་ནི་གཅིག་བསླབ་པའི་ཞིབ་ཕྲ་བྱས་ཏེ་མ་བཤད་ན་གོ་མི་ཐུབ་ནི་གཅིག་རྒྱས་འབྲིང་བསྡུས་གསུམ་དུ་བཞག་རོགས་དེ་བྱས་ད་མགོ་སྨོས་པ་ཙམ་གྱིས་འདི་ངས་འདི་ཨ་རེ་ཁོ་ན་རེ་འཁོར་བ་ལས་གྲོལ་བའི་གྲོལ་བ་མྱང་འདས་ཐོབ་པ་ལ།

དང་པོ་སློབ་སྦྱོང་བྱས་དེ་སྟོན་པ་ལ་དེ་ཁོ་རེས་དོན་དག་གོ་ལ་བསམ་བློ་བཏང་ཡོང་དུས་རྩ་ཨ་ལི་རྒྱུ་མཚན་བརྟན་པོ་ཞིག་མ་རྙེད་ན་ཕལ་ཆེར་ད་ཡིན་ས་རེད་བསམ་པའི་དེ་ནི་ཡིད་དཔྱོད་ཙམ་གྱི་གོ་བ་ཡིན་ནའང་ཁོ་གཅིག་ཉིད་ཀྱི་ཡོང་བ་མིན་རོགས་དེ་དུས་རྩ་ཐོས་བྱུང་གི་ཤེས་རབ་དེ་སྐྱེས་པ་ཡིན་པར་དེའི་རྗེས་ལ་ཐོས་བྱུང་གིས་གང་རྟོགས་དེར་སེམས་ཡིན་པ་རེད་བསམ་བསམ་ཞིག་བསམ་བློ་གོ་བདེ་ཡར་བ་རྒྱུ་མཚན་ཡང་དག་མ་གོ་ན་ཡིན་པ་རེད་བསམ་པའི་བསམ་བློ་གོ་ལ་དེ་ནི་རིགས་པ་བཙལ་ནི་ཡིན་པས་ཡིན་སྟངས་རོ་གཅིག་དཔེ་རེ་བོ་བཀོད་རྟགས་ཅིག་བཀོད་ཡོང་དུས་གང་བསམ་གཞན་ལ་གོ་རྒྱུ་མཚན་ཡང་དག་ཅིག་རྙེད་རྒྱུ་ཡིན་པར་དེ་དུས་རྩ་དེ་ནི་བསམ་བྱུང་གི་ཤེས་རབ་དེ་སྐྱེས་རྒྱུ་བ་མིན་རོགས།

མཐོང་ལམ་དང། མཐོང་ཟིན་གོམས་པ་རྒྱུན་ལྡན་དུ་བྱས་པ་དེ་ཡང་སྒོམ་ལམ་ངོ་མ་རང་རེད། སྟོང་ཉིད་རྩ་བ་ཉིད་ནས་གང་དུ་དངོས་པོ་རང་བཞིན་མེད་པར་གསལ་ཡང་རེད་མི་འདུག་གམ། འོ་ན་བདེན་མེད་རྩ་བ་ཉིད་ནས་རྟོགས་མ་མྱོང་བ་རེད། དེ་གཉིས་ཀྱིས་ཟ་འདོད་ན། སྔར་མ་མཐོང་བ་མངོན་སུམ་དུ་མཐོང་མཁན་གྱི་མཐོང་ལམ་དེ་གྱིས་ཀུན་བཏགས་ཀྱི་ས་བོན་གོ་ལ་སྤང། མཐོང་ཟིན་གོམས་པ་རྒྱུན་ལྡན་དུ་བྱེད་པའི་སྒོམ་ལམ་ཡིན་ན་དེ་སྒོམ་ལམ་དེ་གྱིས་འོ་ལྷན་སྐྱེས་ཀྱི་ས་བོན་ཉོན་མོངས་དེ་སྤངས་ནས་ཉོན་མོངས་ཀུན་བཏགས་ལྷན་སྐྱེས་ཀྱི་སྤོང་ཤིང། དེ་ཡང་མཐོང་སྒོམ་གྱི་བར་ཆད་མེད་ལམ་གྱི་སྤོང་ཚུལ་རང་ཡིན། མཐོང་སྒོམ་གྱི་བར་ཆད་མེད་ལམ་སྤོང་ཚུལ་ཟེར་ཏེ། ས་བོན་ལ་ཁ་གཏད་ཚད་ནི་ས་བོན་མེད་པར་སོ་གཟུགས་དེ་ཟད་ར་བའམ། མངོན་གྱུར་བ་སྤོང་ཚུལ་དེ་མཐོང་སྒོམ་གྱི་བར་ཆད་མེད་ལམ་གྱི་སྤོང་ཚུལ་རེའམ་མ་ར་བའམ། འོག་དུག་ཆེན་སྤོང་ཚུལ་རང་ཡིན། ཕར་ནི་སོ་གཟུགས་ཡར་བཏགས་མཐར་དབུ་མ་རང་རྒྱུད་པ་མ་བཏབ་ཀྱི། ཡིན་པས་ཉོན་མོངས་ཀུན་ལྷན་གཉིས་དེ་གཉིས་ཀྱིས་ས་བོན་སྤངས་ནས་དགྲ་བཅོམ་པའི་འབྲས་བུ་མངོན་སུམ་དུ་བྱེད། བྱེད་པའི་ཕྱིར་ཟེར་ན་སྐྱོན་མེད་དེ་དངོས་པོ་རང་བཞིན་མེད་པར་རྟོགས་པ་ལ་མ་ལྟོས་པར། གང་ཟག་རང་རྒྱུད་རྩོད་པའི་རྫས་རྒྱུད་སྟོང་བ་ཐོས་བསམ་གྱིས་གཏན་ལ་ཕབ་དེ་ཡོད་ཐག་ཆོད་རེད་ཁྱེད་རང་ཚོ་བདེན་པ་རང་རེད། ཡོད། ཐག་ཆོད་རེད་ཐོས་བསམ་གྱིས་གཏན་ལ་ཕབ། སྒོམ་བྱེད་ཀྱི་ཡན་ལག་དང་མ་བྲལ་བར་སྒོམ། སྒོམ་པས་བསྒོམ་བྱའི་དོན་ལ་འོ། གསལ་སྣང་མཐར་ཐུག་འབྱུང་བའི་མངོན་སུམ་འབྱུང་མཁན་ཅིག་ཡོད། ཐག་གཅོད་རང་རེད་ཁྱོད་རང་བདེན་པ་རེད། ཡོད་ན་ཡང་དེ་འདྲ་བ་ས་ཆ་དེ་བ་ལས་ཁྱོད་ཚོ་མཐོང་ལམ་ཟེར་སྟངས་ནི་རེད་ཀྱི་མ་རེད། རེད་པ་སྔར་མ་རྟོགས་པ་གསར་དུ་རྟོགས་པའི་ཚེ་མཐོང་ལམ་ཡང་རེད་ཀྱི་མ་རེད། དེ་ཡང་ཡང་ཡང་སྒོམ་བྱས་པས་གོམ་གོམ་ག་རོག་པ་གོམས་པ་མཐར་ཕྱིན་ཉིད་ཐོག་རོག་གོ་སྒོམ་ལམ་ཡང་རེད་ཀྱི་མ་རེད། མ་ཡིན་ད་དེ་གཉིས་ཀྱིས་ཉོན་མོངས་ཀུན་བརྟགས་ལའང་ཁ་གཏད་འཚལ་མ་ཐུབ་པ་རེད། ལྷན་སྐྱེས་ཀྱི་ས་བོན་ལ་ཡང་ཁ་གཏད་འཚལ་མ་ཐུབ། མ་ཐུབ་ན།

མངོན་པ་གཉིས་ནས་བཤད་པའི་དགྲ་བཅོམ་པ་དེ་དགྲ་བཅོམ་པ་མ་རེད་ཟེར་དགོས་རེད་བ། མ་ཡིན་པའི་རྒྱུ་མཚན་ཁ་ཏུ་ངོམ་མཐོང་ལམ་ཡིན་ན་ནི། དངོས་པོ་རང་བཞིན་མེད་པར་རྟོགས་མྱོང་གི་གང་ཟག་ཅིག་གི་རྒྱུད་ལ་ཡོད་དགོས་དེ་འདྲ་དེ་རྩ་བ་ཉིད་ནས་མི་འདུག་བ། དེ་ནི་སྒོམ་ལམ་ག་ནས་ཡོང་ཨེ་ཡོང། ཐུགས་བརྩེ་མེད་པས་ཞེ་ནས་དཔེར་ན་སེམས་ཙམ་པས་རྡུལ་ཕྲན་ཆ་མེད་བསགས་པའི་རགས་པ་ཕྱི་དོན་པ་དང་འོ་ཧོ་ཡུལ་ཕྱི་དོན་པ་ཟེར་ན་མ་ཟེར་ན་ཕྱི་རོལ་དོན་དུ་གྲུབ་པ་ཁོ་རང་རེད་རྡུལ་ཕྲན་ཆ་མེད་བསགས་པའི་རགས་པ་དེ་ཕྱི་རོལ་དོན་དུ་གྲུབ་པ་ལ་བཞག་དེ་འཛིན་པའི་ཚད་མ་དེ་འོ་ཧོ་ཡུལ་ཅན་དུ་བཞག་ནས་ཁོ་ཉིད་གཉིས་པོ་དེ། རྫས་གཞན་གྱིས་སྟོང་བའི་སྟོང་བ་ཉིད་ཐོས་བསམ་གྱིས་གཏན་ལ་ཕབ། དེའི་ཆེད་དུ་བྱས་པའི་གདུལ་བྱས། ཨོ། སྒོམ་བྱེད་ཀྱི་ཡན་ལག་དང་མ་བྲལ་བར། སྒོམ་སྒོམ་པ་རབ་ཀྱི་མཐར་ཕྱིན་པ་ན་སྟོང་སྒོམ་ཧ་རུའོ་དེ་འདྲའི་སྒོམ་བྱེད་སྟོང་ཉིད་རྟོགས་པ་ཡོད་པའོ། སེམས་ཙམ་པའི་ལུགས་ལ་དེ་ཡོད་ཐག་ཆོད་རེད་བ། ཡོད་ན་ཡང་དེའི་སྟེང་ནས་ས་བཅུ་ས་བཅུ་བགྲོད་སྟངས་ས་བཅུ་ཟེར་ན་དང་པོ་སྔར་མ་རྟོགས་པ་གསར་དུ་མངོན་སུམ་དུ་རྟོགས་པའི་ཚེ་ན་མཐོང་ལམ་བྱས། དེའི་ཚེ་ན་ས་དང་པོ་ཐོབ་དེ་ནས་བྱས་ནས་དེ་ནི་སྒོམ་ལམ་ལྷག་མ་དེ་ཚོ་ལ་ཁ་གཏད་ཚད་ཀྱི་ཚད་ཀྱི་ཚད་ཀྱི་བྱེད་དུས་ས་རེ་རེ་རེ་ཐོབ་ནས་ས་བཅུའི་རྣམ་གཞག་ཅིག་བཞེད་ཀྱི་འདུག་ལམ་ཕྱི་མ་གསུམ་དེ་རེད་མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་གྱི་བགྲོད་སྟངས་ཅིག་བཞེད་ཀྱི་འདུག་བ་ཟེར་འོ། བགྲོད་སྟངས་དེ་གསུམ་བགྲོད་ཚུལ་དང། སྒྲིབ་གཉིས་སྤོང་བའི་རྣམ་གཞག་བྱེད་པ་སེམས་ཙམ་པའི་དེ་འདྲ་ཅིག་ཡོད་རེད་ཡིན་ན་ཡང་དེ་ཐལ་འགྱུར་ལུགས་ལ་དེ་དྲང་དོན་དུ་འགྲེལ་རྒྱུ་རེད་འདུག་བ་དེ་སྐད་ཆ་དེ་འདྲ་ཅིག་ཏག་ཏག་ཁས་ལེན་རྒྱུ་མི་འདུག་བ་དེ་ནང་བཞིན་མངོན་པ་གཉིས་ནས་བཤད་པའི་དེ་ད་སྐད་ཆ་དེ་ཡོད་ད་ཡོད་རེད་ད་ག་རང་ཡོད་ཡོད་ན་ཡང་འདི་རང་ལུགས་ལ་དྲང་དོན་དུ་འགྲེལ་རྒྱུ་རེད་མ་གཏོགས་རང་ག་སྒྲ་ཇི་བཞིན་དུ་ཁས་ལེན་རྒྱུ་མ་རེད་ཟེར་བ་ང་དེ་འཇུག་པའི་ཊཱིཀ་ཆེན་ལ་ཡོད་རེད་ད་དེ།

ཡིག་ཆ་ལ་བྱས་ཙང་མཐའ་བཞི་སྐྱེ་བ་མེད་པ་ཆོས་ཀྱི་བདག་མེད་ཕྲ་མོ་མ་ཡིན་ཟེར་འདིའི་འགལ་བ་འགལ་བར་འགྲོ་གི་མ་རེད་མཐའ་བཞི་སྐྱེ་བ་མེད་པ་ཟེར་དགོས་ཟེར་སྐད་ཆ་གཞན་དག་དང་འགལ་བ་མ་རེད་ར་དེ་རེད་གཞན་སྐྱེ་མེད་པ་དེ་སྟོང་ཉིད་ཡིན་མིན་ཙམ་དེ་ལ་ཐུག་དེ་རེད་གཞན་དག་གསུམ་པ་དེ་སྟོང་ཉིད་མ་ཡིན་པ་སུ་ཞིག་སྟོང་ཉིད་ཡིན་ཟེར་ཧ་ལམ་ཡོད་མ་རེད་བ་ཡིག་ཆའི་ནང་ལ་གཞན་སྐྱེ་མེད་པ་སྟོང་ཉིད་ཡིན་ཟེར་ནི་མང་པོ་ཞིག་བཞེད་ཡོད་ས་འོ་ད་འདི་སྐད་ཆ་བཤད་ནི་ཕར་ད་ཆོས་ནང་དེ་བ་ཞིག་ལ་གཞན་སྐྱེ་མེད་པ་དེ་སྟོང་ཉིད་དུ་བཞེད་པ་དང་མི་བཞེད་པའི་མཁས་པ་མང་པོ་ཞིག་དེ་རེ་ཞིག་དེ་ནི་མི་བཞེད་པའི་ཕྱོགས་བཟུང་གསུང་བཞག་ད།

འོ་མཐོང་ཞིང་སྒོམ་པར་བྱེད་པ་མི་འོང་ཞེས་ཁོ་བོ་ཅག་མི་སྨྲའོ་གསུང་བ་དེ་འདྲ་ཡོད་ཡོད་ཀྱི་དེ་འདྲ་བྱས་ནས་ཡོད་པ་དེ། ཡོད་དེ་འདྲ་བ་དེ། འོ་མཐོང་ལམ་དང་སྒོམ་ལམ་མ་ཡིན་ཟེར་ལན་བཅོམ་པར་བའང། འོ་ཁོ་བོ་ཅག་མི་སྨྲའོ་ཞེས། ཞེས་གསུངས་པའི་ཕྱིར་ཏེ། ཁ་ཅིག་གིས་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཡོད་ད་འདིར་ད་འདི་བཞིན་མི་རྟག་ལ་བཅུ་དྲུག་ལ་ཕྲ་རགས་ཅི་སླེབ་ཚར་སོང་ཨང་འོ་སླེབ་ཡོང་དུས་ད་འདི་ནི་མ་བཞག་ནས། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས། སྡུག་བསྔལ་གྱིས་མི་རྟག་པ་མངོན་སུམ་དུ་རྟོགས་པའི་ཚུར་མཐོང་ཡོད་པར་ཐལ། འདོད་ཟེར་རྒྱུ་རེད་པ་ད་ལུགས་དེ་ལ།

ཐལ་འགྱུར་ཁ་ཐུ་རང་རྒྱུད་ལ་དེ་དག་རང་ཁས་ལེན་རྒྱུ་སྒྲ་བཞིན་དུ་འཕགས་པ་མིག་དང་འདྲ་བ་ཡིས་དེའི་རྒྱ་བཞིན་དུ་ཅུང་ཟད་འོ། ག་རེ་འོ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་གྱི་རང་བཞིན་དུ་མངོན་སུམ་དུ་མཐོང་བ་ལ་འོ་ཚུར་མཐོང་གིས་མཐོང་ཐུབ་ཀྱི་མ་རེད། འོ་ཞེས་པ་དེ་སྒྲ་ཇི་བཞིན་དུ་ཁས་ལེན་མཁན་ལུགས་དེ་ལ་དེ་དྲང་དོན་ཏེ་དེ་ན་སྐྱོན་མེད་དེ་དངོས་པོ་རང་བཞིན་མེད་པར་རྟོགས་པ་ལ་མ་ལྟོས་པའི་མི་རྟག་སོགས་བཅུ་དྲུག། རྟོགས་པ་ལ་བརྟེན་ནས་ད་འདི་མི་རྟག་སོགས་བཅུ་དྲུག་གསལ་འདེབས་དུ་གྲགས་ཡོད་རགས་པའི་མི་རྟག་ལ་བཅུ་དྲུག་ཆགས་འགྲོ་བ་རེད་འོ། གྲོལ་བ་མྱང་འདས་ཐོབ་པ་འདོད་པའི་གང་ཟག་རྗེས་སུ་འཛིན་པའི་ཕྱིར་དུ་འོ་ད་དེ་རེད་ད།

ཁྲག་ཡིག་གར་འགོ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་གྱི་རང་བཞིན་དུ་མངོན་སུམ་དུ་རྟོགས་མཁན་གྱི་ཚུར་མཐོང་མེད་ཟེར་གྱི་ཁོ་ཚོ་རྗེས་སུ་འཛིན་ཆེད་དུ་གསུངས་པ་རེད་མ་གཏོགས་དོན་དངོས་པོའི་གནས་ཚོད་ལ་དེ་འདྲ་མ་རེད་ཅེས། སྟོན་ལ་གྲོལ་བ་མྱང་འདས་ཐོབ་པ་འདོད་པའི་གང་ཟག་རྗེས་སུ་འཛིན་པའི་ཆེད་དུ་གསུངས་པས་དྲང་དོན་དགོངས་པ་ཅན་ཡིན་པའི་ཕྱིར་རོ་ཅེས་ཁ་ཅིག། འགོག་བདེན་ལ་ཕྲ་རགས་གཉིས་ཡོད་ཀྱང་ཅེས། བདེན་པ་ལྷག་མ་གསུམ་ལ་ཕྲ་རགས་གཉིས་མེད་དོ། ལམ་བདེན་ལ་ཕྲ་རགས་གཉིས་མེད་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་གཉིས་ལ་ཕྲ་རགས་གཉིས་རེ་གཉིས་རེ་མེད་ཟེར་ན། དེ་གསུམ་ལ་ཡང་ཕྲ་རགས་གཉིས་ཡོད་ཡིན་པ་དང།

འགྲོ་བ། འོ་དེ་འདི་འོ་ད་གང་ལྟར་བྱས་དེ། ལན་གཉིས་དགོངས་པ་རྫོགས་པར་རྟོགས་པ་དེའི་སེམས་ན་རགས་པའི་མི་རྟག་པ་རྟོགས་པར་བྱས། དེ་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་མི་སྡོད་པ་དེ་རགས་པའི་མི་རྟག་པ་ཡིན་གྲགས་བྱས། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་འཛིན་པའི་རྟོག་པ་སྟེ། རྟོག་པ་དང་དེས་དྲངས་པའི་ལས་གཉིས་ཡོད་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པ་གོ། རགས་པའི་ཉོན་མོངས་ལ་བཞག་དེས་དྲངས་པའི་དེ་ཀུན་ནས་བསླངས་པའི་ལས་ཀྱིས་ད་དེ་དངོས་སུ་ཀུན་ད་འདི་ལ་རྙོག་དྲ་ཡོད་རེད། མ་ཟད་མ་དང་དུ་རྙོག་དྲ་ཚ་འདུག་རེད་དེས་དྲངས་པའི་ལས་གཉིས། རགས་པའི་ཀུན་འབྱུང་ལ་བཞག།

དེའི་རྗེས་ཀྱི་བདེན་འཛིན་ཀུན་བརྟགས་སྤངས་པས་ཁྱད་པར་དུ་བྱས་པའི་སྟོང་ཉིད་དེ། ཕྲ་བའི་འགོག་བདེན་ཡིན། ཅེས། འོ་ན་དང་པོ་མངོན་སུམ་དུ་རྟོགས་པའི་ཐེག་ཆེན་གྱི་མཐོང་ལམ་དེ་རགས་པའི་ལམ་བདེན་ཞེས་མོས་པ་ཞིག་དང་དེ། རེད་པ། རགས་པའི་ལམ་བདེན། དེ་ལམ་བདེན། རགས་པའི་ལམ་བདེན་ད་དེ་ནི་བདེན་བཞི་མི་རྟག་ལ་བཅུ་དྲུག་ལ་ཕྲ་རགས་གཉིས་ཕྱེ་བའི་རགས་པའི་ལམ་བདེན་ཏེ་ལམ་བདེན་ཆགས་འགྲོ་དགོས་རེད་པ། དེ། དཔེར་ན། རེད་པ། དེ་དེ་འདྲའི་སྟོང་བ་མངོན་སུམ་དུ་རྟོགས་པའི་མཐོང་ལམ་དེ་ཐེག་ཆེན་གྱི་མཐོང་ལམ་དེ་རགས་པའི་ལམ་བདེན་རེད་འདུག་ག། འདུག། ད་དེ། ལམ་བདེན་ལ་ཕྲ་རགས་ཟེར།

འོ་ད་དེ་ནས་བཤད་པའི་མཐོང་ལམ་ཡན་ཆད་ཀྱི་ལམ་དེ་ཚོ་གང་ག་ལ་མཐོང་ལམ་ཡན་ཆད་ཀྱི་ལམ་མ་ཡིན་འོ་ཐུག་ཚེ། ཟེར་ན་མ་ཁྱབ་མ་གྲུབ་ན་དེ་དང་དེ་ནས་བཤད་པའི་ངེས་འབྱུང་གི་བསམ་པ་དེ་ངེས་འབྱུང་གི་བསམ་པ་ཡིན་པས་འོ་ཐར་ལམ་དེ་ཐར་ལམ་ཡིན་པའི་རྒྱུ་མཚན་ལ་དེར་ངེས་འབྱུང་གི་བསམ་པས་ཟིན་པའི་ཆོས་མངོན་རྟོགས་གཅིག་ལ་དེ་ནས་ཐར་ལམ་ཡིན་ན་ཟེར་གྱི་ཡོད་རེད་པ་འོ་ཡིན་གྱི་དེ་དང་དེ་ནས་བཤད་པའི་ངེས་འབྱུང་གི་བསམ་པས་ཟིན་པའི་སོ་ཐར་གྱི་སྡོམ་པ་དེ་འོ་སོ་ཐར་གྱི་སྡོམ་པ་ཡིན་ཐག་ཆོད་ཡིན་པའི་ཕྱིར། དེ་དང་དེ་ནས་བཤད་པའི་དགེ་སློང་གོ་དགེ་སློང་རང་ཡིན་པའི་ཕྱིར། འོ་དེ་ལྟར་མ་ཡིན་ན་མངོན་པ་གཉིས་ནས་སྟོང་ཉིད་ཕྲ་མོ་མ་བསྟན་པ་དང། དེ་ལྟ།

ཡང་དེ་འདྲ་མ་ཡིན་པ་ཅན་དེ་ནས་དགྲ་བཅོམ་པ་བཤད་པ་ཁོ་རང་རང་དེ་ནས་བཤད་པའི་བློ་གང་དེ་ནས་ཁོ་བློ་པ་ཡིན་ཟེར་བཤད་པ་ཁོ་དེ་ནས་དགྲ་བཅོམ་པ་ཡིན་ཟེར་བཤད་ནས་བྱས་ད་དེ་ལ་རྣམ་པ་གཅིག་མ་ཁྱབ་ཏུ་ཡོད་ང་རང་རྣམ་པ་གཅིག་ཏུ་མ་ཁྱབ་ཞེས་དེ་ལ་ད་ཁ་ཅིག་དབྱེ་བ་ཕྱེས་ནས་མ་ཁྱབ་ཞེས་བྱེད་ར་བ་འམ་དབྱེ་བ་ཕྱེས་ནས་མ་ཁྱབ་སྟེ་ད་འདི་རེད་བསྡད་ར་བ་བྱས་ད་ཁ་ཅིག་འདི་གར་བྱས་སོང། དངོས་པོ་རང་བཞིན་མེད་པར་རྟོགས་པ་ལ་མ་ལྟོས་པར་གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་མངོན་སུམ་དུ་རྟོགས་རྟོགས་པ་ལ་བརྟེན་ནས་ནི་གང་ཟག་རང་རྐྱ་ཐུབ་པའི་རྫས་སུ་གྲུབ་པར་འཛིན་པའི་འཛིན་པ་རེ་ཞིག་མངོན་གྱུར་བ་བཀག་བསྡད་མཁན་གྱི་ཉན་ཐོས་ཤིག་ཡོད་ར་བ།

སྡུག་བསྔལ་བདེན་པའི་ཁྱད་ཆོས་སུ་གྱུར་པའི་སྟོང་བདག་མེད་གཉིས་པོ་དེ་མངོན་སུམ་དུ་རྟོགས་ཡོད་ན། གང་ཟག་གི་བདག་འཛིན་ལ་དངོས་སུ་རང་ཁ་གཏད་བྱེད་མཁན་འོ་རེད་འདུག་རེད་བ། ཡིན་ཙང་གྲོལ་བྱེད་ཀྱི་ལམ་ངོ་མ་ཁོ་བྱེད། འཁོར་བའི་རྩ་བར་གྱུར་པའི་གང་ཟག་གི་བདག་འཛིན་ཁོ་ལ་དངོས་སུ་རང་གནོད་པ་བྱེད་མཁན་ཁོ་ཡིན་པ་བྱེད། དེ་བྱེད། ད་ལྷག་མ་དེ་ཚོ་འོ། དེའི་དོན་དུ་གོམས་པ་རེད་དེ་འདྲའི་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཚོ་འོ། ག་རེ་དགོས་ད་ཁོས་གྲོགས་སོ་ར་ཞིག་ཡིན་པ་རེད་ད་གྲོགས་སོ་ར་ཞིག་སྒོམ་དགོས་བ་མེད་འགྲོ། དུ་བ་དེ།

ཕམ་ནས་སྒོམ་བྱེད་ཡན་ལག་དུ་མ་ལྟ་བ་བསྒོམས་ནས་འོ་མཐོང་ལམ་དང་མཐོང་ཟིན་གོམས་པར་བྱེད་པའི་སྒོམ་ལམ་དང་འོ་དེའི་སྟེང་ནས་འོ་དགྲ་བཅོམ་པའི་འབྲས་བུ་ཐོབ་རྒྱུ་ཡོད་པར་བཤད་པ་ཡིན་པ་དང། མ་ཡིན་ན་ཞེས་གསུངས་པའི་སྒྲ་སྒྲོགས་ཁར་ཆོས་སོགས་ཁོ་ཡིན་པ་དེ་མཐོང་ལམ། སེམས་ཙམ་པས་དེ་བཤད་ཀྱི་འདུག་སྟེ་ང་ཐལ་འགྱུར་བ་ང་དེ་ཁས་ལེན་གྱི་མེད་དྲང་དོན་འགྲེལ་གྱི་སྐད་ཆ་དེ་བཤད་འོང་དགོས་འདུག་བ།

གང་ཆེན་སེམས་ཙམ་པའི་སྐབས་སུ་ཕྱི་དོན་བཀག་པ་དེའི་ཚེ་ན་ག་རེ་བཀག་པ་རེད། མ་རེད། ཕྱི་དོན་བཀག་ཡ་དེ་སེམས་ཙམ་པས་ཕྱི་དོན་བཀག་ཡ་དེ་ཁོ་རང་གཉིས་གཤམ་དེ་ན

སྟོང་ཉིད་མ་རྟོགས་པ་ལ་དང་དེ་སྤོང་ཐུབ་ཀྱི་མ་རེད། འོ་དེ་བྱེད་ཞི་རགས་ཀྱི་རྣམ་པ་ཅན་གྱི་སྙོམས་འཇུག་དེས་བདེན་འཛིན་གྱིས་དངོས་སུ་དྲངས་པའི་ཁམས་འོག་མ་ལ་བསྡུས་པའི་སྲེད་སོགས་མངོན་གྱུར་བ་སྤོང་མི་ནུས་པ་ཡིན་ཏེ། དེ་དང་འཛིན་སྟངས་དངོས་འགལ་གྱི་བློ་མ་ཡིན་པའི་ཕྱིར་རོ། སྙོམས་འཇུག་དེ་དང་ཡེ་ཤེས་དེ་གཉིས་པོ། ཡེ་ཤེས་ཟེར་ན་གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་པ་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་གཉིས་པོ། ཉོན་མོངས་ཀྱི་ས་བོན་སྤོང་མི་ནུས་པར་མཚུངས་ཀྱང། མངོན་གྱུར་བ་སྤོང་བ་ལ་ནུས་པ་ཆེ་ཆུང་ཁྱད་པར་ཡོད།

གྲོལ་བ་མྱང་འདས་ཐོབ་པ་ལ་ད་འདི་ནས་སྤྱོད་འཇུག་གི་ལུང་མང་པོ་ཞིག་གོ། གྲོལ་བ་མྱང་འདས་ཐོབ་པ་ལ་དངོས་པོ་རང་བཞིན་མེད་པར་རྟོགས་དགོས་པ་དཔལ་ལྡན་ཟླ་བ་གྲགས་པའི་དགོངས་པ་ཡིན་པར་མ་ཟད། རྒྱལ་སྲས་ཞི་བ་ལྷའི་དགོངས་པ་ཡང་རེད། གྲོལ་བ་མྱང་འདས་ཐོབ་པ་ལ་བདག་གང་ཞིག་དེ་ལས་འཁོར་བ་ལས་གྲོལ་བ་ལ་སྟོང་ཉིད་རྟོགས་དགོས་པ་འདི་ཁོ་ན་གཉིས་ཀ་ཡི་དགོངས་པ་རེད། དེ་ལྟར་རྟོགས་དགོས་པ་སྤྱོད་འཇུག་ལས་བརྒལ་ལན་གྱི་སྒོ་ནས་གཏན་ལ་ཕབ་པའི་ཕྱིར། གང་འདྲ་སྟེ་གཏན་ལ་ཕབ་པར་གསུངས་ན། གཏན་ལ་ཕབ་ཚུལ་ཡོད་དེ། དེ་ལ་རྩོད་པ་དང་ལན་གཉིས། དང་པོ་ལ་ཁ་ཅིག་གིས་གྲོལ་བ་མྱང་འདས་ཐོབ་པ་ལ་སྟོང་ཉིད་རྟོགས་མི་དགོས་པར་ཐལ། སུ་རེད་དབུ་མ་རང་རྒྱུད་པ་ལྟ་བུ་རེད་བ། མི་དགོས་པར་ཐལ་སྟོང་ཉིད་རྟོགས་པ་ལ་མ་ལྟོས་པར་གྲོལ་བ་མྱང་འདས་ཐོབ་ནུས་པའི་ཕྱིར།

རྩོད་པ་དང་ལན་གཉིས་ཀྱི་ནང་ནས་གཞི་ནས་རྩོད་པ་བཀོད་པ་ཙམ་ཞིག་མ་གཏོགས་ནི་ལན་དགུ་ཞིག་ནི་རྒྱག་རྒྱུ་རེད་བ། དེ་དང་པོ་རང་ནས་གཞན་ཡང་ཞེས་ད་གོང་ལ་རྟགས་གསལ་གཅིག་ཡང་མ་བཏང་སྟེ་རྟགས་གསལ་གཞན་ད་གཞན་ཡང་ཞེས་རྟགས་གསལ་སྔོན་མ་གཅིག་སྐྱོན་གཅིག་བཏང་ནས་དེ་མིན་པའི་རྟགས་གསལ་གཞན་གཅིག་ཡང་གཏོང་རྒྱུ་ཡོད་ཟེར་གྱི་དོན་གོ་བ་རེད་བ། དེ་རྟགས་ལ་མི་འདུག་བ་དང་དཔལ་ལྡན་ཟླ་བས་དེ་གསུངས་ཚར་བ་ཡིན་ཙང་དེ་ཡིན་ན་མ་གཞི་ད། སྟོང་ཉིད་རྟོགས་པ་ལ་གྲོལ་བ་མྱང་འདས་ཐོབ་མི་ནུས་པར་ཐལ། དེ་ལྟར་འདོད་པ་ལ། དེ་ལྟར་འདོད་པ་ལུང་གིས་གནོད། རིགས་པས་ཀྱང་གནོད་པའི་ཕྱིར། ལུང་གིས་གནོད་པ་ཡིན་ཏེ་ཡུམ་གྱི་མདོ་ལས་དངོས་པོའི་འདུ་ཤེས་ཅན་ལ་ཐར་པ་མེད་པར་གསུངས་པའི་ཕྱིར་དང། དུག་ཟེར་དངོས་པོའི་འདུ་ཤེས་ཅན་ལ་ཟེར་ན་ད་དེ་བདེན་འཛིན་རྒྱུད་ལ་ལྡན་མཁན་གྱི་གང་ཟག་དེ་ལ་ནི་འོ་ད་ཐར་པ་ཐོབ་ཐུབ་ཀྱི་མ་རེད་གང་ཟེར་ཐར་པ་ཐོབ་པ་ཡོད་མ་རེད་ཐར་པ་ཐོབ་པ་ཡོད་མ་རེད་ཟེར་བ་ལ་ག་རེ་སོང་རེད་ད་གང་ཅིའི་ཐར་པ་མི་ཐོབ་ཅེས་པ་རེད་དངོས་པོའི་འདུ་ཤེས་ཅན་ལ། ཐུགས་རྗེ། དུས་གསུམ་གྱི་རྒྱུན་དུ་ཞུགས་པ་ནས་རང་སངས་རྒྱས་ཀྱི་བར་རྣམས། ཤེར་ཕྱིན་འདི་ལ་བརྟེན་ནས་རང་རང་གི་བྱང་ཆུབ་ཐོབ་དགོས་པར་གསུངས་ཤིང། འོ་དེ་ས་དུས་གསུམ་གྱི་རྒྱུན་དུ་ཞུགས་པ་ནས་གང་དེ་དུས་གསུམ་གྱི་རྒྱུན་དུ་ཞུགས་པ་ནས་རང་སངས་རྒྱས་ཀྱི་བར་རྣམས་ཞེས་དེ་ས་ཡ་རྒན། དེའི་ག་རེ་ཡོག་གི་ཐེག་ཆེན་པ་རྣམས་འཕགས་པ་ལ། ག་རེ་ཡོག་གི་སྟོང་ཉིད་མ་རྟོགས་པ་ལ། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་མི་ནུས་པ་དེ་སྒྲུབ་དགོས་ཡོད་མ་རེད་བ། སྒྲུབ་དགོས་ཡ་མེད་དེ་ཁོ་རང་ཚོས་ཁས་ལེན་ལེན་པ་ཡིན། ད། སྟོང་ཉིད་རྟོགས་པ་ལ་མ་ལྟོས་པར་ཐར་པ་ཐོབ་འདོད་པ་ཡོད་ཟེར་ཁོ་བ་གྲོལ་བ་མྱང་འདས་ཐོབ་པ་ཡོད་ཟེར་ཏེ་ཉན་རང་གཉིས་ལ་ཡོད་པ་ཞིག་ཁས་ལེན་བྱེད་ཡ་རེད་བ་དང་དེ་བཞིན་དགོས་མེད་པ་ཡིན་པ་དང། དུས་གསུམ་གྱི་རྒྱུན་དུ་ཞུགས་པ་ནས་རང་སངས་རྒྱས་བར་ཟེར་ཏེ་ཉན་རང་འཕགས་པ་གང་དེ་གང་གི་དེ་ནང་བཅུག་པ་རེད་བ་འོ། དེ་དག་ལ་ཤེར་ཕྱིན་འདི་ལ་བརྟེན་ནས་ཟེར་དུས་དེ་སྟོང་ཉིད་རྟོགས་པའི་ཤེས་རབ་ལ་བརྟེན་ནས་རང་རང་གི་བྱང་ཆུབ་ཐོབ་དགོས་པར་གསུངས་པའི་ཕྱིར། དེའི་ཕྱིར་དེའི་ཕྱིར་ད་དེ་ག་བ་ཡིན་ན་ཟེར་དངོས་པོའི་འདུ་ཤེས་ཅན་ལ་ཐར་པ་མེད་པ་ཟེར་དེ་དེ་སྒྲུབ་དགོས་པ་ཡིན་པ་རེད་བ། དེའི་ཕྱིར་ད་དེ་ལྟ་འདི་ག་རེ་ཡོང་གི།

གང་ཕྱིར་ལུང་ལས་ལམ་འདི་ནི་མེད་པར་བྱང་ཆུབ་མེད་པར་གསུངས། ཅེས་ག་རེ་ཟེར་ན་གང་གི་ཕྱིར་ན། ག་རེ་ཟེར་ན། གོ་སྟོང་ཉིད་རྟོགས་པ་ལ། སྟོང་ཉིད་མ་རྟོགས་པ་ལ། ག་རེ་འགོ། གྲོལ་བ་མྱང་འདས་ཐོབ་པ་ཡོད་མ་རེད། མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱུ་མཚན་གང་གི་ཕྱིར་ན། ལུང་ལས། སངས་རྒྱས་བཅོམ་ལྡན་འདས་དེ་ཡུམ་གྱི་མདོ་སྡེ་ཡ་གི་དངོས་པོའི་འདུ་ཤེས་ཅན་ལ་ཐར་པ་མེད་ཟེར་ཡ། ལུང་ལས། སངས་རྒྱས་བཅོམ་ལྡན་འདས་ཀྱིས་ལུང་ལས།

འོ་དེས་ལུང་གི་གནས་ཚུལ་དེ་དེ་རེད། ད་བསྟན་པའི་རྩ་བ་དོན་དམ་པའི་དགེ་སློང་ཟེར་རེད་འདི་འདྲ་ཞིག་ལ། ཕར་ཕྱིན་འདི་འདྲའི་གསུང་དགོས་བ་སྨོས་འགྲོ། གང་ཕྱིར་ལུང་ལས་ལམ་དེ་ནི་མེད་པར་བྱང་ཆུབ་མེད་པར་གསུངས་ཅེས་དེ་འདྲི་ག་བྱེད་རེད་བ། དེ་བྱས་ད་བསྟན་རྩ་དགེ་སློང་ཉིད་ཡིན་ན་དགེ་སློང་ཉིད་དཀའ་བར་གནས་ཟེར། བསྟན་པའི་རྩ་བ་དེ་དོན་དམ་པའི་དགེ་སློང་ཡིན་པ་དེ་བཞག་དགོས་པ་རེད། དོན་དམ་པའི་དགེ་སློང་བསྟན་པའི་རྩ་བ་ཟེར་ངོ་མ་དེ་ཡིན་པ་རེད། ད་ཅི་སྟེ་མ་ཤེས་ཤེས་ཐུབ་བས་ད་སྟོན་པ་སྐུ་མྱ་ངན་ལས་འདས་པའི་ཚེ་ན་བསྟན་པ་རྩིས་སྤྲོད་ས་ཞེས་པ་རེད་བ་འོ་ཁོ་རེད་ད། རྩིས་སྤྲོད་ས་གོ་སུ་རེད་ཟེར་ན་ད་དེ་དགྲ་བཅོམ་པ་འོད་སྲུང་དང།

ས་བོན་སྤོང་བ་ལ་གཏན་མེད་པའི་ཕྱིར་ས་བོན་སྤོང་བ་ལ་རང་བཞིན་མེད་པར་རྟོགས་པ་ལ་ངེས་པར་དུ་ལྟོས་དགོས་པ་རེད། ད་མངོན་གྱུར་བ་རེ་ཞིག་སྤངས་པ་ཁོ་རང་མ་གཏོགས་གཏན་མི་འདུག་བ། ད་མངོན་གྱུར་བ་རེ་ཞིག་སྤངས་ཟེར་ཏེ་ཁོ་རང་མངོན་གྱུར་ལམ་གོ་མངོན་དུ་གྱུར་པའི་རྫས་ཡོད་ཀྱིས་སྟོང་པ་མངོན་སུམ་དུ་རྟོགས་པའི་ལམ་གོ་མངོན་དུ་གྱུར་པའི་གནས་སྐབས་དེར་གོ་སྐབས་བཅོམ་པ་ལས་ལོགས་སུ་མངོན་གྱུར་བ་རེ་ཞིག་སྤངས་ཚུལ་གཏན་མི་འདུག་རེད། དེ་ཡིན་ན་ད་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་མངོན་སུམ་དུ་རྟོགས་མ་ཐག་ཏུ་མངོན་གྱུར་བ་དེ་རེ་ཞིག་སྤངས་པར་བཞག་ཆོག་གོ། ཡིན་ན་དེའི་ཚེ་ན་གྲོལ་བ་མྱང་འདས་ཐོབ་པ་ཡིན་པ་དེ་དེ་མ་ཐག་ཏུ་དེ་འགྱུར་རོ། རེ་བ་ཉོན་མོངས་སྤངས་པས་དེ་གྲོལ་ན་དེ་དེ་མ་ཐག་ཏུ་དེར་འགྱུར། དེ་ཁོ་རང་དོན་རྩ་ནས་ཁས་ལེན་གྱི་མ་རེད། འོག་ཏུ་བྱས་འདི་འདུག་བ་ནི་དྲི་མ་ཡོངས་དྭངས་ཏེ་མངོན་སུམ་དུ་རྟོགས་པ་ལ་དེ་ནས་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་རྟོག་པ་མངོན་གྱུར་བ་རེ་ཞིག་སྤངས་པ་དེའི་ཚེ་ན། འོ་གྲོལ་བ་མྱང་འདས་ཐོབ་པ་ཡིན་པར་ཐལ་དེ་འདྲའི་ལམ་དེ་ལ་བརྟེན་གྲོལ་བ་མྱང་འདས་ཐོབ་ཟེར་ནས་ཁྱོད་རང་གིས་སྐད་ཆ་བཤད་པ་གང་ཞིག། དེ་ལ་ས་བོན་སྤོང་བ་ལ་བརྩི་རྒྱུ་མེད་པའི་ཕྱིར་མེད་པར་ཐལ་ས་བོན་སྤོང་བ་ལ། རང་བཞིན་གྱིས་སྟོང་ཉིད་རྟོགས་པ་ལ་ངེས་པར་དུ་ལྟོས་དགོས་ད་དེའི་ཚེ་ན། གྲོལ་བ་མྱང་འདས་ཐོབ་ནུས་པ་ཐོབ་པ་ཡིན་པར་འདོད་ཟེར་ན། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་མངོན་སུམ་དུ་རྟོགས་མ་ཐག་ཏུ་གྲོལ་བ་མྱང་འདས་ཐོབ་པ་ཡིན་པར་ཐལ་ཡིན་པར་ཐལ་མངོན་གྱུར་བ་སྤངས་པ་དེ་སྤངས་པ་རེ་ཞིག་སྤངས་པ་དེ་ཟེར་ན་གྲོལ་བ་མྱང་འདས་ཐོབ་ཟེར། དེ་ཟེར་ན་མངོན་གྱུར་བ་རེ་ཞིག་སྤངས་པ་ཀོ་ཆ་ཚང་ཚང་ཚང་བ་ཡིན་ཟེར། འདོད་པའི་ཞིང་འདོད་ན་མི་འཐད་དེ་ཁྱོད་རང་གི་ལུགས་ལ་ཡང། བདེན་པ་མངོན་སུམ་དུ་མཐོང་བ་དང་མྱང་འདས་ཐོབ་པ་དུས་མི་མཉམ་པ་ཁྱོད་རང་ཚོས་ཁས་ལེན་པ་མ་ཡིན་པའི་ཕྱིར་དེར་ཐལ། དེ་ཉིད་ལས་ཉོན་མོངས་སྤངས་པས་གྲོལ་ན་དེ་དེ་མ་ཐག་ཏུ་དེར་འགྱུར་དེ་ཕ་ལྟ་ཟེར་བྱས། རེད་བ། དེ་མ་ཐག་ཏུ་དེར་འགྱུར་རོ་ཟེར་ན། འགྱུར་རོ་ཞེས་པའི་ཚིག་འདི་ད་མི་འདོད་པའི་ཐལ་བ་རེད་མ་རེད།

འོག་ཏུ་ཞེས་ད་དེའི་ཚེ་ན། རྒྱུད་ལ་རྟོག་པ་མངོན་གྱུར་བ་སྐྱེ་བའི་ཕྱིར་གང་ཟག་དེའི་རྒྱུད་ལ་འཕེན་བྱེད་ཀྱི་ལས་ནུས་པ་མ་ཉམས་པ་ཡིན་པའི་ཕྱིར་རྟགས་དང་པོ་དེར་ཐལ་ཟེར་ག་རེ། མཉམ་གཞག་དེའི་ཚེ་ན་གང་ཟག་དེའི་རྒྱུད་ལ་རྟོག་པ་མངོན་གྱུར་བ་དེ་མེད་པར་ཐལ། འདུ་ཤེས་མེད་པའི་སྙོམས་འཇུག་ལ་མཉམ་པར་གཞག་པའི་གང་ཟག་དེའི་རྒྱུད་ལ་ཚོར་འདུ་རགས་པ་མེད་ཀྱང་སྙོམས་འཇུག་དེ་ལས་སུ་ལངས་ཡོང་དུས་རྩ་ཚོར་འདུ་རགས་པ་སྐྱེ་བ་ལྟ་བུ་ཡིན་པའི་ཕྱིར་ཀུན་མཉམ་གཅིག་པའི་ཕྱིར། རེད་བ། དེ་ཉིད་ལས་ཟེར་ནི། སྟོང་ཉིད་ཁ་སང་སྟོང་པ་ཉིད་དང་བྲལ་བའི་སེམས་འགགས་པ་སླར་ཡང་སྐྱེ་འགྱུར་ཏེ་འདུ་ཤེས་མེད་པའི་སྙོམས་འཇུག་བཞིན་ནོ། དེར་སྟོང་པ་ཉིད་དང་བྲལ་བའི་སེམས། གང་ཟག་རང་བཞིན་མེད་པར་རྟོགས་པ་ལ་མ་ལྟོས་མཁན་གྱི་དེ་འདྲ་རྩ་ནས་རྟོགས་མ་མྱོང་བའི་སེམས་གཅིག་གིས། གནས་སྐབས་དེ་ན་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པ་དེ་གནས་སྐབས་གཅིག་འགགས་ན་ཡང། མཉམ་གཞག་ཁོ་ལས་སུ་ཡང་ལངས་ན་ཡང་སྐྱེ་བར་འགྱུར་གྱི་རེད་འགྱུར་ཏེ་དཔེར་ན་འདུ་ཤེས་མེད་པའི་སྙོམས་འཇུག་ལས་མ་ཉམས་ཚུན་ཆད་དུ་ཚོར་འདུ་རགས་པ་མ་སྐྱེས་ཀྱང། སྙོམས་འཇུག་དེ་ལས་ཡར་ལངས་ཡོང་དུས་ཙ་ཚོར་འདུ་རགས་པ་སྐྱེ་བ་ནང་བཞིན་ཡིན་པའི་ཕྱིར། འོ་སྙོམས་འཇུག་བཞིན་ཞེས་གསུངས་པའི་ཕྱིར་རོ། རྟགས་གཉིས་པ་དེར་ཐལ་དེ་ཉིད་ལས།

དེའི་རྒྱུད་ལ་དེ་འདྲ་ཡི་སྲེད་པ་མེད། མེད་ག་རེ་ཟེར་ན། མེད་ཨ་ཐ་ཁུ། འདྲེན་བྱེད་ཀྱི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པ་གོ་དེའི་གནས་སྐབས་དེ་ན་འགགས་ཚར་བ་དེ་འགགས་ན་དེས་དྲངས་པའི་སྲེད་པ་གོ། གནས་སྐབས་དེ་ན་འགགས་ཁོ་ན་མ་གཏོགས་ཡང་ཕྱིར་མི་སྐྱེ་བ་གཏན་ནས་བཟོ་ཐུབ་ཡོག་མ་རེད་བ། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པས་ཉོན་ཐག་ཡལ་ག་ལ་སོང་ཨ། དེ་ཡིན་ན། ཉོན་མོངས་ཡིན་ཕྱིན་ཆད་ལ་རང་རྒྱུ་བདེན་འཛིན་གྱི་རྩ་བ་ཅན་ཡིན་པས་ཁྱབ་ཟེར་ལབ་པ་རེད། དེ་ཁོའི་རྒྱུད་ལ་བདེན་འཛིན་གོ་རྩ་ནི་ག་རེ་གོ། ཁོ་ལ་ཞེན་ཡུལ་ཚད་མས་སུན་མ་ཕྱུང་བ་བྱས་ཁོའི་རྒྱུད་ལ་ཡོད་ས་ནི་མེད་པ། དེ་ནི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པས་དྲངས་པའི་ཉོན་མོངས་དེ་ཚོ་གནས་སྐབས་དེ་ན་མེད་ནས་སང་ཉིན་ན་ཡང་སྐྱེ་འོང་བར་འོང་དུ་བྱེད། དེ་ལྟར་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་འཛིན་གྱི་རྟོག་པས་དྲངས་པའི་སྲེད་པ་མེད་པའི་ཕྱིར་ན་མ་ཁྱབ་སྟེ་དེའི་རྒྱུད་ལ་དེ་འདྲ་ཡི་སྲེད་པ་མེད་ཀྱང། བདེན་འཛིན་གྱིས་དྲངས་པའི་སྲེད་པ་ཡོད་པའི་ཕྱིར། དཔེར་ན། དེར་དཔེར་ན་ཅིག་གོ་ཡིན་པ་རེད། དོན་མ་ཁྱོད་རང་གི་ལུགས་ལ། ཀུན་རྨོངས་ཅན་དེ་ལའང་ཉོན་མོངས་ཅན་དང་ཉོན་མོངས་ཅན་མ་ཡིན་པ་གཉིས་འདོད་ཀྱི་འདུག་བ། འདོད་པ་དེ་བཞིན་དུ་འདིའི་སྲེད་པ་དེ་ལ་ཡང་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པས་དངོས་སུ་དྲངས་པའི་སྲེད་པ་གཅིག་དང། བདེན་འཛིན་གྱིས་དངོས་སུ་དྲངས་པའི་སྲེད་པ་གཅིག་གཉིས་འདོད་དགོས་པ་དེ་ཐག་ཆོད་བརྗོད་པ་རེད་ཞེ་ན། འོ་དེ་རེད། དེ་ཉིད་རེ་ཞིག་ཉེར་ལེན་སྲེད་པ་ནི། མེད་ཅེས་ངེས་པ་ཉིད་ཅེ་ན། ཁ་ཅིག་གི་འདོད་པ་དེ་རེ་ཞིག་གི་སྲེད་པ་དེ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་མངོན་སུམ་དུ་རྟོགས་པའི་གནས་སྐབས་དེ་ན། དེས་དངོས་སུ་དྲངས་པའི་སྲེད་པ་དེ་མེད་པའི་ཕྱིར་ཟེར་ན་ནི་ཁྱབ་པ་མ་བྱུང་སྟེ། དེའི་གནས་སྐབས་དེ་ན་དེས་དྲངས་པའི་སྲེད་པ་དེ་མེད་ན་ཡང་མེད་དེ། ཁོ་ལ་གསོས་འདེབས་བྱེད་འཕེན་བྱེད་ཀྱི་ལས་དེ་ལ་གསོས་འདེབས་བྱེད་ཀྱི་བདེན་འཛིན་གྱིས་དངོས་སུ་དྲངས་པའི་སྲེད་པ་དེ་ཡོད་པའི་ཕྱིར། འོ་ད་སྲེད་པ་དེ་ལའང། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པས་དངོས་སུ་དྲངས་པའི་སྲེད་པ་གཅིག་དང། བདེན་འཛིན་གྱིས་དངོས་སུ་དྲངས་པའི་སྲེད་པ་གཅིག་གཉིས་འདོད་དགོས་པ་ཡིན་པ་དག་ཁྱོད་རང་དུ་ལུས་ལ་ཀུན་རྨོངས་དེ་ལའང།

ཉོན་མོངས་ཅན་མིན་ཡང་ད་དེ་དེ་འདྲས་མ་རེད་ཚིག་ཟིན་ཁོ་ན་བྱས་ན་སྲེད་པ་འདི་ཉོན་མོངས་ཅན་མ་ཡིན་ཟེར་གྱི་འདུག་བ་འོ་དེ་ཟེར་མ་རེད་ཟེར་ད་ཅེས་གསུངས་པའི་ཕྱིར་སྲེད་དེ་ཉོན་མོངས་དག་གི་གཤམ་དུ་ཞིབ་ཆ་ཁོ་རང་དང་ཁ་རང་ལ་སྲེད་དེ་ཉོན་མོངས་ཅན་མིན་ཞེས་པའི་དོན་ཡང། བདེན་འཛིན་གྱིས་དྲངས་པའི་སྲེད་པ་དེ་མངོན་པ་ནས་བཤད་པ་ལྟར་གྱི་དམིགས་རྣམ་འཛིན་པའི་སྲེད་པ་མ་ཡིན་ཀྱང་ཟེར་བ་འདུག་སེ་ལབ་རྒྱུ་རེད་ཅེས་མ་གཏོགས། སྲེད་དེ་ཉོན་མོངས་ཅན་མ་ཡིན་ཟེར་ན་སྲེད་པ་དེ་ཆོས་ཅན་ཉོན་མོངས་ཅན་ཡིན་ཐག་ཆོད་ཡིན་པའི་ཕྱིར། སྲེད་འདི་ཞེས་པའི་སྲེད་པ་དེ་སྲེད་པ་དེ་གཟུགས་གཟུགས་ས་ག་གི་རེད། དངོས་སུ་དྲངས་པའི་སྲེད་པ་ཁོ་ལ་གཟུགས་གཟུགས་བར་བ་དེ་ཉོན་མོངས་ཅན་མ་ཡིན་ཟེར་ན་ད་འགྲིག་མ་རེད་བ། ཉོན་མོངས་ཅན་ཡིན་པ་དང་དེ་དག་འཕེན་བྱེད་ཀྱི་ལས་ལ་གསོས་འདེབས་བྱེད་ཉོན་མོངས་ཁོ་དེ་ན་འདུག་ཟེར་ནས་ད་ལྟ་ནའང་བྲག་ར་འུར་འུར་རྒྱབ་ནས་བཤད་ཡོད་ཟེར། ཡིན་ཙང་འོ་དེ་མངོན་པ་ནས་བཤད་པ་ལྟར་གྱི་དམིགས་རྣམ་འཛིན་པའི་འོ་ཉོན་མོངས་ཅན་མ་ཡིན་ཀྱང། འོ། གང་སོ། མ་ཡིན་ཀྱང། ཕྱིས་སུ་ཉོན་མོངས་ཅན་མིན་ཡང། མ་ཡིན་ཀྱང། མ་ཡིན་ཀྱང། མ་ཡིན་ཀྱང་མ་ཡིན་ཀྱང། སྲེད་པ་ནས་བཤད་མངོན་པ་ནས་བཤད་པའི་ཉོན་མོངས་ཅན་གྱི་སྲེད་པ་མ་ཡིན་ཀྱང། སྤྱིར་བཏང་ཁོ་སྲེད་པ་ཡིན་པའི་ཕྱིར་ཉོན་མོངས་ཅན་ཡིན་པའི་ཕྱིར། འོ་འདུག་སེ་དེ་ཡི་དུས་སུ་ད། ཉོན་མོངས་ག་རེ་བོ་སྲེད་པ་ཁོ་ལ་གཉིས་ཆ་བཞག་པ་རེད་བ།

ཡོད་པ་ཡིན་པར་ཐལ་གང་ཟག་དེའི་རྒྱུད་ལ་བདེན་འཛིན་གྱིས་དྲངས་ཏེ་ཚོར་བ་སྲེད་པ་སྐྱེ་ཚུལ་ཡོད་པའི་ཕྱིར་ཏེ། དེའི་རྒྱུད་ལ་བདེན་འཛིན་གྱིས་དྲངས་པའི་སྲེད་པ་སྐྱེ་ཚུལ་དེ་ག་རེ་ཟེར་ན། ཚོར་བའི་འཁོར་གསུམ་བདེན་པར་འཛིན་པའི་བདེན་འཛིན་གྱི་ཞེན་ཡུལ་སུན་གཏན་ཉིད་ནས་ཕྱུང་མ་ཕྱུང་གི་མི་རེད་བ་དེ་འདྲའི་མི་དེ་ཡིན་ད། ཡོད་ག་འདུག་དེ། ཞེན་ཡུལ་རྩ་ནས་སུན་མ་ཕྱུང་གི་གནས་སྐབས་དེ་ལ། འོ། ཚོར་བ་བདེ་བ་སྐྱེས་སོང་ན་མི་འབྲལ་བར་འདོད་པའི་འདོད་ཆགས་ལམ་སང་སྐྱེས་འགྲོ་བ་རེད་ཚོར་བ་སྡུག་བསྔལ་སྐྱེས་སོང་ན་འབྲལ་འདོད་ཀྱི་འདོད་ཆགས་ལམ་སང་སྐྱེས་འགྲོ་བ་རེད།

རྐྱེན་བྱས་ནས་ཨ་ནི་མཐར་གྱིས་པ་སྐྱེས་པའི་སྲེད་པ་གཅིག་ག་རུ་ངོ་བོ་དེ་སྐྱེ་ཐུབ་པ་རེད་སེམས་ཤེས་པ་རེད་འོ་ཚོར་བའི་རྐྱེན་གྱིས་སྲེད་པ་སྟེ་ཚོར་བ་དེ་དག་ལ་ཡང་ཡོད། ཅེས་གསུངས་པའི་ཕྱིར་རོ། ཇི་ལྟར་རང་ལུགས་ལ་དེ་འདྲ་བའི་བདེན་འཛིན་དེ་སྤོང་ཚུལ་ཡོད་དེ་ཚོར་བའི་འཁོར་གསུམ་བདེན་མེད་དུ་མངོན་སུམ་དུ་རྟོགས་པ་ལ་བརྟེན་ནས་སྤོང་ཞིང་དེ་འགག་ཚུལ་ཡང། གང་ཚེ་ཚོར་པོ་འགའ་མེད་ཅིང་དེ་ག་རུ་ངོ་ཚོར་བའི་འཁོར་གསུམ་ནང་ནས་བྱེད་པ་པོ་དེ་བཤད་རེད་བ་ལས་བྱ་བྱེད་གསུམ་གྱི་ནང་ནས་བྱེད་པ་དེ་ཡིན་པ་རེད། ཚོར་བའང་ཡོད་པ་མ་ཡིན་ནོ་ཟེར་བྱ་བ་དེ་ཡིན་པ་རེད་བ། དེ་ཚེ་གནས་སྐབས་འདི་མཐོང་ནས་སྲེད་པ་ཅི་ཕྱིར་ད་ག་རུ་ངོ་ཚོར་བའི་འཁོར་གསུམ

ངེད་ཚོས་ལྷན་སྐྱེས་སྤོང་མི་ནུས་ཞེས་པ་རེད་མ་གཏོགས་ཀུན་བཏགས་སྤོང་མི་ནུས་པ་དེ་མ་རེད། ཟེར་ན། དེ་ཡང་མི་འགྲིག་མི་འགྲིག་སྟེ། རེ་ཞིག་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་འཛིན་པའི་འཛིན་པའི་རྟོག་པ་ལྷན་སྐྱེས་དང་ཀུན་བཏགས་མངོན་གྱུར་བ་སྤོང་ནུས་པ་ཡང་དངོས་རེད། རེ་ཞིག་ཀུན་བཏགས་དང་ལྷན་སྐྱེས་གཉིས་ཀ་སྤོང་ནུས་པ་མཚུངས་མི་ཤར། མཚུངས། དེ་གཉིས་ཀའི་ས་བོན་སྤོང་མི་ནུས་པ་ཡང་གཅིག་པ་ཡིན་པའི་ཕྱིར་སྟོང་ཉིད་རྟོགས་པ་ལ་མ་ལྟོས་པ།

འདི་རྫོགས་པ་ཞེས་རྟགས་ཁ་ཅིག་ཁ་ཚེ་རྫོགས་པ་ཁག་མ་ལག་འདི་ལ་མ་གཏོགས་ཁྱད་མེད་པ་ཞིག་ཕུང་པོ་བདེན་འཛིན་ཆོས་ཀྱི་བདག་འཛིན་ཡིན་ན། གང་ཟག་བདེན་འཛིན་གང་ཟག་གི་བདག་འཛིན་ཡིན། ཕུང་པོ་བདེན་འཛིན་དེ་ཆོས་ཀྱི་བདག་འཛིན་ཡིན་ན་གང་ཟག་བདེན་འཛིན་ཡང་གང་ཟག་གི་བདག་འཛིན་ཡིན་གོ། དེ་གང་ཟག་གི་བདག་འཛིན་ཡིན་ན་དེ་མ་ཟད་བར་དུའོ། ཉོན་མོངས་མི་ལྡོག་པ་དེའོ། ད་དེ་ར་བ། གང་ཟག་གི་བདག་འཛིན་མ་ཟད་བར་དུ་ཉོན་མོངས་མི་ལྡོག་ཟེར་དབུ་མ་རང་རྒྱུད་པ་མ་གཏོགས་ད་ག་རང་གསུང་དགོས་ར་བ་ཡིན་ན་ཡང། གང་ཟག་བདེན་འཛིན་ཁོ་གང་ཟག་གི་བདག་འཛིན་ཡིན་པ་གཏན་མ་རེད་གསུང་གི་ར་བ། རེད་བ་དབུ་མ་རང་རྒྱུད་པ་མ་ལྟ་བུས་གང་ཟག་བདེན་འཛིན་གང་ཟག་གི་བདག་འཛིན་ཡིན་པ་གཏན་མ་རེད་ཟེར་གི་ར་བ། ད་དེ་ཡིན་པ་གོ་བཟོ་ཡ་ག་རེ་ཟེར་ན། ཕུང་པོ་བདེན་འཛིན་དེ་ཆོས་ཀྱི་བདག་འཛིན་རེད་འདུག་ག་ཟེར་ད་དེའི་རིགས་པ་གཅིག་པ་འདུག་ག་ར། ཕུང་པོ་བདེན་འཛིན་དེ་ཆོས་ཀྱི་བདག་འཛིན་བཞག་དགོས་ཀྱི་འདུག་ན་གང་ཟག་བདེན་འཛིན་ཁོ་གང་ཟག་གི་བདག་འཛིན་ལ་བཞག་དགོས་ར་རྒྱུ་མཚན་མཚུངས་པའི་ཕྱིར་ཟེར་གི་ར་བ། རེད་བ་ཕུང་པོ་བདེན་འཛིན་དེ་ཆོས་ཀྱི་བདག་འཛིན་ལ་བཞག་ན།

ཆོས་ཀྱི་བདག་མེད་དང་ཨང་ག་རིང་གོ། མ་ཟད་བར་དུ་གང་ཟག་གི་བདག་འཛིན་ཡིན་དགོས་དེ་གང་ཟག་གི་བདག་འཛིན་ཡིན་ན་དེ་མ་ཟད་བར་དུ་ཆགས་སོགས་ཉོན་མོངས་པ་མི་ལྡོག་པས་དེ་གཉིས་ཀ་ཉོན་མོངས་ཅན་གྱི་མ་རིག་པར་འཇོག་དགོས་པར་མཚུངས་པའི་ཕྱིར་རོ། ཕུང་པོ་བདག་འཛིན་དང་གང་ཟག་བདག་འཛིན་གཉིས་ཀ་ལོ། ཕུང་པོ་བདེན་འཛིན་ལམ་ལ་འདྲེས་ཕུང་པོ་བདེན་འཛིན་དང་གང་ཟག་བདག་འཛིན་བདེན་འཛིན་གཉིས་ཀ་ལོ། གང་བྱས་དག་རང་རེད་ག་རེ་ཟེར་ན་ཉོན་མོངས་ཅན་གྱི་མ་རིག་པ་རེད་དེ་བཞག་ཟེར་རྒྱུ་རེད་བ།